ལས་ཉོན་ཉོན་མོངས་དེ་ཡི་དབང་གིས་སྐྱེ་བ་ལེན་མི་ལེན་པ་ཞིག་ཐབས་ཤེས་ཅིག་མ་བྱས་རང་ཤེས་རེད་བྱ། ལས་ཉོན་གྱི་དབང་གིས་སྐྱེ་བ་ལེན་ཕྱིན་ཆད་ལ་ད་གང་ལྟར་ཡང། འོ་ད། རྔམ་བརྗིད་བྱེད་ལ་མ་ལྟོས་པའི་སྡིག་པ་མི་དགེའི་ལས་སོགས་ཀྱིས་ཐག་ཆོད་ཚར་ཏེ་འགྲིག་གི་མི་འདུག་ད། གང་ལྟར། འོ། ཁོས་འཁོར་བ་ལ་སྐྱེ་བ་ལེན་མི་ཐུབ་པ་ལེན་མི་དགོས་པ་ཅིག་འཁོར་བའི་སྐྱེ་བ་དེ་གཅོད་ཐུབ་པ་ཅིག་དགོས་ཀྱི་འདུག་འཁོར་བའི་སྐྱེ་བ་གཅོད་ཚེ་འཁོར་བ་འཁོར་སའི་ལས་དང་ཉོན་མོངས་པའམ་གྱི་སྐོར་བ་རྒྱབ་བསྟེན་རེ་བ་དེ་མེད་པ་ཅིག་བཟོ་དགོས་དེ་མ་བཟོས་ན་གང་བྱེད་བདེ་འགྲོ་ལ་སྐྱེས་ན་ཡང་ཁོ་ལ་ཡིད་བརྟན་རུང་ས་ལ་སླེབས་ཀྱི་མི་འདུག་བསམ། ལས་ཉོན་དབང་གི་སྐྱེ་བ་ལ་འཁོར་བའི་སྐྱེ་བ་ལས་ཁ་རོག་གེར་སྐྱེ་བ་དེ་ཕར་སྤོང་ཐུབ་པ་ཅིག་སྤོང་སྤོང་ཆོག་ཟེར་ན་འཁོར་བའི་སྐྱེ་ཐག་དེ་སྐྱེ་བ་དེ་གཅོད་མ་ཐུབ་ན་འགྲིག་གི་མི་འདུག་ད་དེ་བྱེད་པ་ལ་འཁོར་བའི་སྐྱེ་བ་དེ་གཅོད་པ་ལ་མི་འགྲིག་ག་རེད་ཟེར་ན་ཁོ་ལ་གང་བྱས་སྡུག་བསྔལ་ཡོད་རེད་དཔེར་ན། ངན་སོང་ལ་མ་སྐྱེས་ན་མི་ལ་སྐྱེས་ད་དཔེར་ན་ལུས་མི་ལུས་རེ་ཅིག་ཐོབ་ན་ཡང་རེད་མི་ལུས་རེ་ཅིག་ཐོབ་ན་ཡང་གང་ཡིན་མིའི་ལུས་གནས་པ་ཁོ་ལ་བས་འདི་ང་རང་ཚོ་ཇི་ལྟར་ངན་སོང་ལ་སྐྱེས་པ་ལས་མི་བདེ་བ་མི་ལུས་ཐོབ་པ་དེ་ཡག་པོ་རེད་ཡིན་ནའང་ངན་སོང་ལ་མི་ལུས་སླེབས་ན་ཡང་མི་ལུས་ཐོབ་ན་ཡང

གང་བྱེད་གོ། དེ་ན་ང་ཚོས་དཔེ་ཆའི་ནང་དེ་གསུངས་ཡོད་རེད་འཁོར་བའི་སྐྱེ་ཐག་གཅོད་པ་གསུངས་ཞིག་འཁོར་བའི་སྐྱེ་བ་གཅོད་དགོས་ཟེར་འཁོར་བའི་སྐྱེ་བ་གཅོད་ཟེར་ནས་ང་ཚོས་འཁོར་བ་ཟེར་ཏེ་ང་རང་ཚོའི་ལུང་པ་བཟོ་འདྲ་ལ་བསམ་བློ་བཏང་ཡོད་མ་རེད། འཁོར་བ་ཟེར་གོ་ང་རང་ཚོ་རང་རང་ལས་དང་ཉོན་མོངས་དབང་གིས་སྐྱེ་བ་གཅིག་ནས་གཅིག་ལ་ཕར་སྐྱེས་སྐྱེས་ཤིག་འགྲོ་དགོས་ཨོ་དེ་རེད་དེ་གཅོད་ཐུབ་པ་ཅིག་གསུངས་པ་རེད་བྱས་ཙང་འཁོར་བའི་སྐྱེ་ཐག་གཅོད་མ་ཐུབ་ན། འཁོར་བ་ཟེར་གོ་ལ་སྐྱེས་ཕྱིན་ཆད་ལ་ཟས་དུས་སོགས་ལས་ཉོན་དབང་གིས་སྐྱེ་བ་ལེན་ཕྱིན་ཆད་ལ་ཨ་ནི་གང་ལྟར་ཡང་ཁར་སོང་རེད། འཁོར་བའི་གནས་དེ་ལ་སླེབས་ཡོང་དུས་ཐོས་ན་འཁོར་བའི་ས་ཆ་ག་བ་ཕྱིན་སོང་ན་ཡང་སྐྱིད་པ་ཅི་ཡང་མི་འདུག་ཁར་སོང་རེད། ལོངས་སྤྱོད་རབ་གར་ལ་གར་ལ་ལོངས་སྤྱད་ན་ཡང་སྡུག་བསྔལ་སྐྱེ་ཡས་མ་གཏོགས་བདེ་བ་སྐྱེ་ཡས་རྒྱུ་རྩ་ནས་འགྲོ་གི་མི་འདུག་དེ་ནི་ནས་ལུས་འཁོར་བའི་སྐྱེ་བ་ལུས་ཀྱི་ལུས་པོ་ག་འདྲ་ལེན་འདྲ་ན་ང་རང་ཚོ་བྱས་ན་ལུས་རྟེན་འདི་མི་ལུས་རྟེན་ཅིག་ལེན་པ་རེད་ངན་སོང་གི་སྐྱེ་བ་མིན་པ་མི་ལུས་རྟེན་ཅིག་ལེན་པ་རེད་ཡིན་ན་ལུས་རྟེན་འདི་ལ་གང་བྱེད་ན་ཡས་དང་ཚ་ཡས་དང། འོ་དེ་ནས་རྒས་འགྲོ་ཡས་དང་དེ་འདྲའི་སྡུག་བསྔལ་རྐྱང་རྐྱང་མ་གཏོགས་མི་འདུག་ལུས་ལ་ཡང་འཁོར་བའི་ལུས་ལ་ཡང་འཁོར་བ་ལ་ལུས་གང་བཟང་པོ་ག་འདྲ་ཞིག་ལེན་ན་ཡང་སྡུག་བསྔལ་ཁོ་རང་མ་གཏོགས་ང་མ་ཡོང་ཡས་མི་འདུག་ད་འཁོར་བའི། གྲོགས་ད་ག་རེ་གྲོགས་རེད་གྲོགས་པོ་དེ་ཚོ་ག་འདྲ་ཡིན་ན་ཡང་ད་ག་རེ། གང་དེ་ཁོ་ལ་བརྟེན་ནས་སྡུག་བསྔལ་ཡོང་ཡས་ཅིག་སྐྱེ་ཡས་རྒྱུ་རྐྱང་རྐྱང་མ་གཏོགས་ཁོ་ལ་བརྟེན་ནས་བདེ་བ་སྐྱེ་ཡས་རྩ་ནས་མི་འདུག་ང་རང་ཚོ་ངོས་ནས་བདེ་བ་རེད་རེད་བསམ་ག་བྱས་པ་རེད་མ་གཏོགས་ས་ཆུ་ནི་གང་འདྲ་ཡོད་ཀོ་འགྱུར་ནི་འདྲ་མི་འདྲ་གང་དུ་འགྱུར་འགྲོ་གི་རེད་བ་དཔེར་ན་ང་རང་ཚོ་སི་ད་དཔེར་ན་ཚེ་སྟོད་ལ་འདུག་ཟེར་ནས་སོ་སོའི་གྲོགས་པོ་རུ་བྱེད་པའི་དེ་ཞི་བ་ཀྱི་ཁོ་མཐོང་ཙམ་ཉིད་ནས་བས་སེམས་ནང་ལ་དགའ་པོ་ཡོང་ངེས་ཅིག་ཅེས་ཡང་ཁོ་གང་འཚམ་ཅིག་ལ། ཁ་མ་འགྲིག་བྱས་ཁོ་དགྲ་དགྲ་ནག་ཅིག་ལ་གྱུར་བྱས་ཁོ་བྱུག་མ་གོ་སྟོང་གོ་བདེ་བ་སྐྱེས་ཚབ་བོར་གོ་མཐོང་བ་ཙམ་ནས་ལམ་སང་མ་སྐྱིད་པ་སེམས་ནང་ལ་མ་སྐྱིད་པ་ཆགས་བྱས་ད་འཁོར་བའི་གྲོགས་པོ་ལ་ཡང་ལྟ་ཡ་ཅིག་མི་འདུག་ཟེར། ཕ་གིས་དགྲ་གཉེན་དུ་གྱུར་འདུག་ཁོ་ཚེ་སྟོད་ལ་དགྲ་ཚེ་སྨད་ལ་གཉེན་དུ་གྱུར་ཉེན་འདུག་ཚེ་སྟོད་ཚེ་སྟོད་ལ་རྦད་དེ་དངོས་གནས་རྦད་ཉེ་ཞེ་པོ་ཅིག་ཡིན་ཟེར་ལབ་བྱས་ན་ཚེ་སྨད་ལ་དགྲ་དགྲ་ནག་ལ་གྱུར་ཡོད་འདུག་བྱས་ད་འཁོར་བའི་གྲོགས་ལ་ཡང་ལྟ་ཡ་མི་འདུག།